དེ་ནས་བོད་ཀྱི་འགྲོ་བ་མི་ཡི་ཐོབ་ཐང་གི་གནས་འཛིན་ཐབས་ལ་རྒྱལ་སྤྱིའི་སྤྱི་ཚོགས་ནས་ཤུགས་སྣོན་རྒྱག་དགོས་པའི་འབོད་སྐུལ་ཞུས་ཡོད་སྐོར་གྱི་དམིགས་བསལ་གསར་འགྱུར་ཞིག་དང། མཐའ་མཇུག་ཏུ་ཕྱི་དྲིལ་གྱི་ལེ་ཚན་ཞིག་དང་བཅས་ལས་རིམ་ཁག་རིམ་པ་བཞིན་ཉན་རོགས་ཞུ། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་ཁམས་སྐད་ཀྱི་ནང་དེ་རིང་གི་གསར་འགྱུར་ཉན་རོགས་ཞུ། བོད་མིའི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋརྒྱལ་བ་རིན་པོ་ཆེ་མཆོག་བི་ཧར་མངའ་སྡེ་ཡི་སྤྱི་ཁྱབ་བློན་ཆེན་ནི་ཐི་ཤི་ཁུ་མཱར་མཆོག་གིས་མངའ་སྡེ་དེ་ཡི་གནས་ཝེ་ཤ་ལི་གི་ནང་གསར་བཞེངས་དབུལ་བཞིན་ཡོད་པའི་གི་སངས་རྒྱས་བཅོམ་ལྡན་འདས་ཀྱི་རིང་བསྲེལ་ཡོད་པའི་གི་འགྲེམས་སྟོན་ཁང་དབུ་འབྱེད་གནང་བར་ཆིབས་བསྒྱུར་བསྐྱོང་གནང་ཡོང་བའི་གི་གསོལ་འདེབས་ཞུས་པ་བཞིན་ཞལ་བཞེས་ཟབ་མོ་མཛད་ཡོད་པའི་གནས་ཚུལ་འདུག། དེ་ཡང་རྒྱ་གར་གྱི་གསར་འགྱུར་བརྒྱུད་ལམ་ནས་ཕྱི་ཚེས་ཉི་ཤུ་རྩ་གཉིས་ཉིན་གནས་ཚུལ་སྤེལ་བའི་གི་ནང། སྤྱི་ནོར ྋགོང་ས ྋརྒྱལ་བ་རིན་པོ་ཆེ་མཆོག་གི་མཇལ་ཁ་ཞུ་བར་བཅར་མཁན་བི་ཧར་ཡི་མངའ་སྡེའི་སྤྱི་ཁྱབ་བློན་ཆེན་ཁུ་མཱར་མཆོག་གིས་ཚེས་ཉི་ཤུ་རྩ་གཅིག་གི་ཉིན་ཆེད་བཅར་ཞུས་པའི་གི་སྐབས་སུ་མངའ་སྡེ་དེ་ཡི་རྒྱལ་ས་ཁུལ་དུ་རྒྱང་ཐག་ཀི་ལོ་མི་ཊར་དྲུག་ཅུ་ཡོད་སར་གནས་ཝེ་ཤ་ལིའི་ནང་གསར་དུ་བཞེངས་བཞིན་ཡོད་པའི་སངས་རྒྱས་བཅོམ་ལྡན་འདས་ཀྱི་རིང་བསྲེལ་ཡོད་པའི་གི་འགྲེམས་སྟོན་ཁང་དང། དྲན་རྟེན་གྱི་མཆོད་རྟེན་ཞིག་གསར་བཞེངས་ཞུ་རྒྱུ་ཡི་དབུ་འབྱེད་མཛད་སྒོར ྋགོང་ས་མཆོག་ཆིབས་བསྒྱུར་སྐྱོང་གནང་ཡོང་བའི་གི་གསོལ་འདེབས་ཞུས་ཡོད་པ་དང ྋགོང་ས་མཆོག་གིས་དེ་ལ་ཞལ་བཞེས་མཛད་གནང་ཡོད་པ་རེད་འདུག་འགྲེམས་སྟོན་ཁང་དེ་བཞིན་ག་དུས་དབུ་འབྱེད་གནང་གི་ཡོད་མིན་གྱི་ཐད་དུ་ཚེས་གྲངས་སོགས་གསལ་ཁ་བཏོན་མེད་པ་རེད། ཡང་མི་རིགས་ནག་པོ་ཡིན་པའི་གི་ལྷོ་ཨ་ཧྥི་རི་ཀ་ཡི་དམངས་གཙོ་ཡི་སྤྱི་མཐུན་རྒྱལ་ཁབ་ཀོང་གོའི་ནང་གི་གྲོང་ཁྱེར་ལུ་བུམ་བ་ཤི་ནང་ཡོད་པའི་བཀའ་བརྒྱུད་བསམ་ཡས་གླིང་ནང་པའི་ཆོས་ཚོགས་ཀྱི་ངོ་དེབ་བརྒྱུད་ནས་གནས་ཚུལ་སྤེལ་བའི་གི་ནང་ལྟར་ན། བོད་མིའི་དབུ་ཁྲིད ྋགོང་ས ྋརྒྱལ་བ་རིན་པོ་ཆེ་མཆོག་གི་སྐུ་ཚེ་ཡུན་རིང་བརྟན་པའི་གི་ཆེད་དུ་ཨ་ཧྥི་རི་ཀ་གི་ནང་ལ་རྟེན་གཞི་བྱས་པའི་བཀའ་བརྒྱུད་བསམ་ཡས་གླིང་ནང་པའི་ཆོས་ཚོགས་ཀྱི་ཚོགས་མི་རྣམས་ཀྱིས། ཕྱི་ཚེས་ཉི་ཤུ་རྩ་གསུམ་ནས་རྩ་དགུ་གི་བར་སྒྲོལ་མ་ཚོགས་འདོན་གནང་ཡོད་འདུག་ཨ་ཧྥི་རི་ཀ་ཡི་མི་རིགས་ནག་པོ་ཡི་ས་ཁུལ་སུ་བོད་བརྒྱུད་ནང་བསྟན་ཐོག་མ་སྤེལ་མཁན་བཀའ་བརྒྱུད་བླ་མ་ཨ་དཀོན་རིན་པོ་ཆེ་དམ་པ་དེ་ཉིད་ཡིན་པ་དང། རྗེས་སུ་བལ་ཡུལ་དུ་ཡོད་པའི་གི་སྒྲུབ་དཔོན་མཁན་རིན་པོ་ཆེ་ཀརྨ་ལྷ་བུ་མཆོག་གིས་ཉིས་སྟོང་བཅུ་བདུན་གྱི་ལོ་ནས་བཟུང་ལོ་ཤས་ཀྱི་ནང། གདོད་མའི་མི་རིགས་ཀྱི་ཡུལ་སྲོལ་དང་གོམས་གཤིས་ཡོད་པའི་གི་ས་ཁུལ་ཁག་ཅིག་གི་ནང་ལ་ཆོས་ཕྱོགས་ཀྱི་བྱ་བ་ལེགས་གྲུབ་བྱུང་ཡོད་པ་རེད། ད་རེས ྋགོང་ས ྋརྒྱལ་བ་རིན་པོ་ཆེ་མཆོག་གིས་སྒྲོལ་མ་ཡི་སྐུ་ཐང་ཞིག་གསོལ་རས་གནང་བ་ལ་ཡུལ་མི་ཚོ་གིས་དད་གུས་དང་དགའ་ཚོར་ཆེན་པོ་བྱས་ཡོད་པ་རེད་འདུག། ཡང་ཨ་མི་རི་ཀ་ཡི་བདེ་སྲུང་ལྷན་ཁང་གིས་རྒྱ་ནག་ནས་ཞི་བདེ་རྒྱ་མཚོ་དང་ལྷོ་རྒྱ་ནག་རྒྱ་མཚོ་ཡི་ཁུལ་གྱི་ཐོག་ལ་བདག་དབང་ཡོད་ཁུལ་བཤད་ནས་སྟངས་འཛིན་བྱེད་ཐབས་ལ་འགོག་ཐབས་ཡོང་ཕྱིར་འགྲོ་སོང་ཆེན་པོ་གཏོང་གཏན་འཁེལ་ཡོད་འདུག་དེ་ཡང་ཨ་རིའི་སྲིད་འཛིན་ཇོ་བེ་དེན་མཆོག་གིས་འདི་ལོའི་ཨ་རི་ཡི་བདེ་སྲུང་ལྷན་ཁང་གིས་ཨ་སྒོར་ཐེར་འབུམ་བརྒྱད་བརྒྱ་བརྒྱད་ཅུ་གྱ་དྲུག་འགྲོ་སོང་གཏོང་རྒྱུ་གི་ཁོངས་ནས། ཨ་སྒོར་ཐེར་འབུམ་བཅུ་དྲུག་དེ་རྒྱ་ནག་གིས་ཞི་བདེ་རྒྱ་མཚོ་དང་ལྷོ་རྒྱ་ནག་རྒྱ་མཚོ་སོགས་ཀྱི་ཐོག་ལ་བདག་དབང་ཡོད་ཚུལ་བཤད་ནས་རྒྱ་སྐྱེད་གཏོང་ཐབས་ལ་འགོག་རྒོལ་གྱི་ཆེད་དུ་གཏོང་རྒྱུ་ཡིན་པའི་གི་ཁྲིམས་འཆར་ལ། གཟའ་པ་སངས་ཀྱི་ཉིན་ལ་མཚན་རྟགས་བརྒྱབ་ནས་དེ་ཁྲིམས་གཞིར་གཏན་འབེབས་གནང་ཡོད་པ་རེད་འདུག། ཡང་སྲིད་འཛིན་ཇོ་བའི་དེན་མཆོག་གིས་གོང་ཞུས་ཨ་རིའི་བདེ་སྲུང་གི་ཁྲིམས་གཞི་དེ་གིས་མ་འོངས་པར་དམག་འཁྲུག་སོགས་གདོང་ཐུག་བྱུང་སྐབས་ཨ་རིའི་དམག་ཤོག་པ་ཚོར་དགོས་མཁོ་ཆེ་བའི་གི་དམག་དོན་ཡོ་ཆས་བསྒྲུབ་རྒྱུ་དང་ཨ་རིའི་དམག་མི་དང་ཁོང་ཚོ་ཡི་བཟའ་ཚང་དེ་བཞིན་ཁྱིམ་མི་རྣམས་ལ་ཞབས་ཞུ་སོགས་ལ་རྒྱབ་སྐྱོར་གནང་རྒྱུ་ཡིན་ལུགས་གསུངས་ཡོད་པ་རེད།

བོད་པའི་སློབ་ཕྲུག་ས་ཡ་གཅིག་ལྷག་ཙམ་ཞིག་རང་གི་ཕ་མ་སྤུན་མཆེད་དང་བོད་མི་ཡི་སྤྱི་ཚོགས་ནས་ཁ་ཕྲལ་བཏང་སྟེ། བཙན་ཤེད་ཀྱི་ཐོག་ནས་རྒྱ་ནག་གཞུང་གིས་བཙུགས་པའི་གི་གཏན་འཇགས་སློབ་གྲྭ་ཁག་གི་ནང་ལ་བཅུག་ཡོད་པ་དང་དེའི་དམིགས་ཡུལ་གཙོ་བོ་ནི། བོད་ཀྱི་མི་རབས་གསར་པ་ཚོ་ལ་རྒྱ་ཧན་མི་རིགས་ཀྱི་རིག་གཞུང་དང་སྐད་ཡིག། རྒྱ་ནག་དམར་པོ་ཡི་ལྟ་བ་ཡི་སྐོར་སློབ་གསོ་སྤྲད་ནས་ཁོང་རྣམས་རྒྱ་ཧན་མི་རིགས་དང་དབྱེ་བ་མེད་པ་བཟོ་ཐབས་ཀྱི་སྲིད་ཇུས་ཤིག་ཡིན་སྐོར་དང། རྒྱ་ནག་གཞུང་གིས་བོད་མིའི་ཆོས་དང་རིག་གཞུང་གི་བྱེད་སྒོ་ཁག་གི་ནང་ལ་ཐེ་ཇུས་བྱས་ནས་བོད་མིའི་ཆོས་དད་རང་དབང་དང་འདུ་འཛོམས་རང་དབང། འགྲུལ་བཞུད་དང་ཐོབ་ཐང་སོགས་ལ་ཡང་དམ་བསྒྲགས་བྱེད་མུས་ཡིན་སྐོར། གོང་ཞུས་སྙན་ཐོ་གི་ནང་བཀོད་ཡོད་པ་ལུང་འདྲེན་བྱས་ནས། ཉིས་སྟོང་ཉི་ཤུ་རྩ་གསུམ་ལོར་རྒྱ་ནག་ཁྱོན་ཡོངས་ཀྱི་ནང་གི་འགྲོ་བ་མི་ཡི་ཐོབ་ཐང་ཇེ་ཞན་ཇེ་སྡུག་ཏུ་སོང་ཡོད་པའི་གནས་ཚུལ་བཀོད་ཡོད་པ་རེད།

མཚམས་འདི་རུ་ཆོས་སྐྱིད་ཀྱིས་ཕྱོགས་བསྒྲིགས་བྱས་པའི་དམིགས་བསལ་གསར་འགྱུར་ཞིག་ལ་ཉན་རོགས་ཞུ། རྒྱལ་སྤྱིའི་བོད་དོན་འབྲེལ་མཐུད་ཁང་གིས་མཉམ་འབྲེལ་རྒྱལ་ཚོགས་ཀྱི་འགྲོ་བ་མིའི་ཐོབ་ཐང་ལྷན་ཚོགས་ཐོག་ལ། རྒྱ་ནག་ཏུ་འགྲོ་བ་མིའི་ཐོབ་ཐང་གི་གནས་སྟངས་དེ་དུས་མཚམས་ཀྱི་བསྐྱར་ཞིབ་བྱེད་རྒྱུ་སླེབས་ལ་ཉེ་བ་དང་བསྟུན། བོད་ཀྱི་ཆེད་སྐད་ཆ་བཤད་དགོས་པ་ཞེས་འགོ་བརྗོད་དུ་བཀོད་པའི་གི་ལས་འགུལ་ཞིག་བརྩམས་ནས། བོད་ནང་རྒྱ་ནག་གཞུང་གིས་བོད་ཀྱི་རིག་གཞུང་དང་ཆོས་ལུགས་སྐད་ཡིག།

རྒྱ་ནག་གིས་རྒྱལ་སྤྱིའི་སྤྱི་ཚོགས་ལ་བོད་ཀྱི་གནད་དོན་ཟེར་བ་གང་ཡང་མེད་ཅེས་བརྗོད་ཀྱི་ཡོད་པ་དང་ཡིན་ནའང་དོན་དངོས་ཐོག་བོད་ནང་གི་བྱིས་པ་ཁྲི་ཚོ་མང་པོ་ནང་མི་དང་ཁ་བྲལ་བཅུག་ནས་རྒྱ་ནག་གཞུང་གི་བཅའ་སྡོད་སློབ་གྲྭའི་ནང་བཙན་གྱིས་འཇོག་བཞིན་ཡོད་པ་སོགས་ཀྱི་ཐབས་ཇུས་སྣ་ཚོགས་ཐོན་བཞིན་ཡོད་པས། ད་ལྟ་གི་དུས་ཚོད་ནང་གནད་དོན་དེ་དག་གླེང་རྒྱུ་ནི་ཆེས་གནད་འགག་ཆགས་ཡོད་པར་བརྟེན་ནས་ལས་འགུལ་དེ་སྤེལ་བ་ཡིན་པ་མན་ཌི་ལགས་ཀྱིས་མུ་མཐུད་དེ་བརྗོད་སོང།

ཉེ་ཆར་བོད་རང་སྐྱོང་ལྗོངས་ཀྱི་དམར་ཤོག་ཚོགས་པའི་དྲུང་ཆེ་ཝང་ཅུན་ཀྲེང། བལ་ཡུལ་དང་སིང་ག་ཕོར་དེ་བཞིན་ནིའུ་ཟི་ལན་དུ་བཅས་པ་དང་དེ་བཞིན་ཡང་བོད་རང་སྐྱོང་ལྗོངས་ཀྱི་སྤྱི་ཁྱབ་པ་ཡན་ཅིན་ཧའེ་སྣེ་ཁྲིད་ཀྱི་ཚོགས་ཆུང་ཞིག Maldives Thailand དེ་བཞིན Myanmar ནང་སོང་ནས་དེ་ཚོ་བོད་རང་སྐྱོང་ལྗོངས་དང་ཚོང་ལས་མཉམ་ལས་བྱ་རྒྱུ་སོགས་ཀྱི་གྲོས་མོལ་བྱས་པའི་གནས་ཚུལ་ཐོན་པ་རེད། གོང་ཞུས་བོད་དོན་འབྲེལ་མཐུད་ཁང་གིས་ལས་འགུལ་དེ་ཚོགས་ཀྱི་འབོད་སྐུལ་ཞུས་པ་གནང་དང།

ལྷག་པར་རྒྱལ་སྤྱིའི་ས་གནས་གང་ས་ལ་གནས་པའི་མི་སྒེར་སོ་སོ་གིས་རང་རང་རྒྱལ་ཁབ་ཀྱི་ཕྱི་སྲིད་བློན་ཆེན་དང་འབྲེལ་བ་གནང་སྟེ་མཉམ་འབྲེལ་རྒྱལ་ཚོགས་ཀྱི་རྒྱ་ནག་སྐོར་གྱི་བསྐྱར་ཞིབ་དེ་ཚུགས་སྐབས་དེའི་སྐོར་གྱི་གནད་དོན་གླེང་དགོས་པའི་རེ་འདུན་ཞུ་དགོས་ཞེས་འབོད་སྐུལ་ཞུས་འདུག་རྒྱལ་སྤྱིའི་བོད་དོན་འབྲེལ་མཐུད་ཁང་གི་སྤྱི་ཁྱབ་འགན་འཛིན་མན་ཏི་ལགས་ཀྱིས་ལས་འགུལ་འདི་གའི་ཤུགས་རྐྱེན་ལས་རྗེས་འབབ་རེ་བ་བྱེད་ཀྱི་ཡོད་པ་གསུངས་གནང།

ང་ཚོ་ཡིད་ཆེས་རེ་འདུན་ཤུགས་ཆེན་པོ་བྱེད་བཞིན་ཡོད་ཅེས་གསུངས་སོང། མཉམ་འབྲེལ་རྒྱལ་ཚོགས་ཀྱིས་རྒྱ་ནག་ནང་གི་འགྲོ་བ་མིའི་ཐོབ་ཐང་གི་གནས་སྟངས་ཐད་དཔྱད་ཞིབ་ཀྱི་ཚོགས་འདུ་ད་རེས་ཐེངས་བཞི་པ་ཆགས་འདུག་པ་དེ་སྤྱི་ཟླ་དང་པོ་གི་ཚེས་ཉི་ཤུ་རྩ་གསུམ་རེས་གཟའ་མིག་དམར་ཉིན་ཚུགས་རྒྱུ་ཡིན་པ་གཏན་འཁེལ་བ་དང། དེ་སྔ་ཐེངས་གསུམ་པ་དེ་ཕྱི་ལོ་ཉིས་སྟོང་བཅོ་བརྒྱད་ལོའི་ཟླ་བཅུ་གཅིག་གི་ཚེས་དྲུག་ཉིན་ཚུགས་ཡོད་པ་དང་སྐབས་དེར་རྒྱལ་ཁབ་ཁག་བརྒྱད་ཀྱིས་ཐད་ཀར་བོད་ཀྱི་གནས་སྟངས་ཐད་རྒྱ་ནག་ལ་འདྲི་རྩད་གནང་ཡོད་པ་རེད།

ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་ཁམས་སྐད་ཀྱི་ནང་གསར་འགྱུར་མུ་མཐུད་དུ་ཉན་རོགས་ཞུ་ཡང་བོད་མིའི་སྒྲིག་འཛུགས་ཀྱི་ཕྱི་འབྲེལ་བཀའ་བློན་ནོར་འཛིན་སྒྲོལ་མ་ལགས་ཀྱིས་ཧྥ་རན་སི་ཡི RFI ཞེས་པའི་གསར་འགྱུར་བརྒྱུད་ལམ་གྱི་དྲི་བ་ལ་ལན་འདེབས་གནང་བའི་ཀྱི་ནང ྋགོང་ས ྋརྒྱལ་བ་རིན་པོ་ཆེ་མཆོག་གིས་སྐུ་ཡི་ཡང་སྲིད་རྩད་གཅོད་ཀྱི་ཐད་ལ་རྒྱ་ནག་གཞུང་ལ་ཐོབ་ཐང་དང་དབང་ཆ་གང་ཡང་མེད་པ་གསུངས་པའི་ཀྱི་སྐོར་ཕྱི་ཚེས་ཉེར་ལྔ་ཁ་རྩང་གི་ཉིན་བཏོན་པའི་ཀྱི་གནས་ཚུལ་གྱི་ནང་བཀོད་ཡོད་པ་རེད། དེ་ཡང་གོང་ཞུས་ཧྥ་རན་སི་ཡི་གསར་འགྱུར་བརྒྱུད་ལམ་གྱིས་ཕྱི་འབྲེལ་བཀའ་བློན་ནོར་འཛིན་སྒྲོལ་མ་མཆོག་ལ། གལ་སྲིད་རྒྱ་ནག་གཞུང་གིས་དེ་སྔོན་པཎ་ཆེན་རིན་པོ་ཆེ་ཡི་ཡང་སྲིད་ཀྱི་ཐོག་ལ་བྱས་པ་ནང་བཞིན་གྱིས། མ་འོངས་པར་རྒྱལ་བ་རིན་པོ་ཆེ་ཡི་ཡང་སྲིད་ཀྱི་ཐོག་ལ་ཡང་དེ་ལྟར་ལག་བསྟར་བྱས་པ་ཡིན་ན། དེ་ལ་ཡ་ལན་ཅི་འདྲ་གནང་མིན་གྱི་སྐོར་དྲི་བ་དྲི་སྐབས་ནོར་འཛིན་སྒྲོལ་མ་ལགས་ཀྱིས། ཕྱི་ལོ་ཉིས་སྟོང་བཅུ་གཅིག་གི་ལོར་གོང་ས་རྒྱལ་བ་རིན་པོ་ཆེ་མཆོག་གིས། ཡང་སྲིད་སྐོར་སྤྱི་བསྒྲགས་ཤིག་སྤེལ་གནང་ཡོད་པའི་ནང། མགོན་པོ་གང་ཉིད་ཀྱི་ཡང་སྲིད་རྩད་གཅོད་ཀྱི་ཐད། གང་ཉིད་སྐུ་སྒེར་ལས་གཞན་རྒྱ་ནག་གཞུང་སོགས་ལ་རྩད་གཅོད་བྱ་རྒྱུ་ཡི་ཐོབ་ཐང་སྤུ་ཙམ་ཡང་མེད་པར་བཀའ་གནང་ཡོད་པའི་སྐོར་ལན་འདེབས་གནང་ཡོད་པ་རེད་འདུག། ཡང་བོད་རྒྱ་དཀའ་རྙོག་སྐོར་གྱི་དྲི་བ་ལ་ཕྱི་འབྲེལ་བཀའ་བློན་མཆོག་གིས། གཙོ་བོ། བོད་རྒྱ་དཀའ་རྙོག་གྲོས་མོལ་གྱི་ལམ་ནས་སེལ་དགོས་ཀྱི་ཡོད་པ་རེད་ཡིན་ན་ཡང་ད་ལྟའི་ཆར་རྒྱ་ནག་གི་ནང་ལ་ཆབ་སྲིད་འདུན་པ། རྒྱ་ནག་གི་ནང་ཆབ་སྲིད་འདུན་པ་མེད་པའི་རྐྱེན་གྱིས་གྲོས་མོལ་གནང་མ་ཐུབ་ནས་འགག་ཡོད་པ་སོགས་ཀྱི་སྐོར་བོད་དོན་དང་འབྲེལ་བའི་གནས་ཚུལ་མང་པོ་ཞིག་གི་ཐོག་ལ་ལན་འདེབས་གནང་ཡོད་པ་རེད་འདུག་ཡང་ལོ་རྒྱུས་ལ་བལྟས་ན་གོང་ས་སྐུ་ཕྲེང་བདུན་པ་སྐལ་བཟང་རྒྱ་མཚོ་མཆོག་གིས་བོད་ཀྱི་རྒྱལ་ས་ལྷ་ས་གི་ནང་ལ་ཡེ་ཤུ་ཡི་ཁེབ་ཆིན་གྲྭ་པ་ཚོ་ལ་ས་ཆ་དང་ཡེ་ཤུ་ཡི་ལྷ་ཁང་བཞེངས་ཆོག་པའི་གི་བཀའ་རྒྱ་བསྩལ་གནང་མཛད་ཡོད་པ་རེད་འདུག་དེ་ཡང་ཕྱི་ཟླ་བཅུ་གཉིས་པ་ཡི་ཚེས་ཉི་ཤུ་རྩ་ལྔ་གི་ཉིན་མོར་སྟོན་པ་ཡེ་ཤུའི་འཁྲུངས་སྐར་སྲུང་བརྩི་ཞུ་སྲོལ་ལྟར

ཡང་གནས་མཆོག་རྡོ་རྗེ་གདན་དུ་གོང་ས་རྒྱལ་བ་རིན་པོ་ཆེ་མཆོག་ཚོགས་མགོན་དུ་བསྐྱངས་པའི་གི་རྒྱལ་སྤྱི་ཡི་ནང་པའི་ལྷན་ཚོགས་དེར་རྒྱལ་ཁག་སུམ་ཅུ་སོ་གསུམ་ནས་སྐུ་ཚབ་ཚོགས་ཞུགས་གནང་བ་དེ་ནི་ལོ་རྒྱུས་ཐོག་གི་ཐེངས་དང་པོ་རེད་འདུག་དེ་ཡང་ཉི་འོང་སྐུ་ཚབ་དོན་གཅོད་འབུམ་རམས་པ་ཨ་ར་ཡ་ཚེ་དབང་རྒྱལ་པོ་ལགས་དང་ལྷོ་ཀོ་རི་ཡ་གི་ནང་ལ་གནས་བཞུགས་དགེ་བཤེས་བསྟན་འཛིན་ནམ་མཁའ་ལགས་རྣམ་གཉིས་ཀྱིས་དབུ་ཁྲིད་པའི་ད་ཐེངས་ཀྱི་རྡོ་རྗེ་གདན་གྱི་རྒྱལ་སྤྱིའི་ནང་པའི་གླེང་སྟེགས་དེར་ཉི་ཧོང་གི་དགོན་པ་ཁག་གི་དགེ་འདུན་པ་ལྔ་དང་ལྷོ་ཀོ་རི་ཡ་ཡི་དགོན་པ་ཁག་གི་དགེ་འདུན་པ་གསུམ་ཕེབས་ཞུགས་གནང་ཡོད་འདུག་ཉི་ཧོང་དང་ལྷོ་ཀོ་རི་ཡ་ཡི་དགེ་འདུན་པ་ཚོ་གིས་གནའ་སྔ་མོ་ཡི་ནང་ཆོས་ཀྱི་བསླབ་བྱ་ཁག་རིག་གཞུང་འདྲ་མིན་གྱི་ནང་ལ་འབྲེལ་བ་གནང་ཕྱོགས་སྐོར་རྩོམ་བྲིས་ཤིག་སྒྲོག་སྦྱང་དང་དུས་རབས་ཉི་ཤུ་རྩ་གཅིག་པ་གི་ནང་ནང་ཆོས་ཀྱི་བྱེད་སྒོ་སྤེལ་ཕྱོགས་ཀྱི་སྐོར

གནས་མཆོག་རྡོ་རྗེ་གདན་དུ་ལོ་ལྟར་དགུན་དུས་སུ། གོང་ས་རྒྱལ་བ་རིན་པོ་ཆེ་མཆོག་ཆིབས་བསྒྱུར་སོགས་ཀྱིས་མཚོན་པའི་ཆོས་ཕྱོགས་ཀྱི་མཛད་འཆར་མང་པོ་ཞིག་དང་བསྟུན་ནས། བོད་མི་དང་ཧི་མ་ལ་ཡ་རི་རྒྱུད་ཀྱི་མི་རིགས་གཙོས་པའི་གི་ཕྱི་ནང་གི་ནང་ཆོས་རྗེས་འབྲང་པ་ཕོན་ཆེན་པོ་ཞིག་ཡིས། བླ་མ་མཇལ་ཞིང་གསུང་ཆོས་ཉན་པ་དང་ཡང་ན་ཕྱག་འཚལ་བ་སོགས་ཀྱི་དགེ་བའི་ལས་ལ་འཇུག་བཞིན་ཡོད་པ་ལྟར།

ཆ་ཤོག་ཆེན་པོ་བྱས་ན་ཅིག། བད་ཀན་འགྲོ་འོང་དང་དེ་འདྲའི་ན་ཚ་ཆེན་པོ་ཡོད་ཀྱི་ཡོད་ན། ཁྲག་འགྲོ་འོང་ཅིག་སྐྱུག་ཡ་དང་མ་བཤལ་ཡ་དང་ད་དེ་འདྲའི་ཡོང་གི་རེད་ད་དེ་ཆ་ཆེན་རུང་རེད། ན་ཚ་གཞན་པ་མེད་ཀྱི་ཡོད་ན་ད་དེ་འདྲའི་ད་འདྲའི་རེད་ཉི་མ་བཅོ་ལྔ་ཉི་ཤུ་ལ་ཏོག་ཙམ་དཀའ་ལས་ཡོད་རེད། ཨ་ནི་དེ་ནས་ཆགས་བྱུང་ནས་གཟུགས་པོ་བདེ་པོ་ཆགས་དཀའ་ངལ་མི་ཚེ་ཡོད་མ་རེད།

ཡར་དཀོན་མཆོག་ལ་མཆོད་པ་སོགས་དགེ་བའི་ལས་ལ་འབད་ཅི་ཐུབ་བྱེད་མུས་ཡིན་པ་དང། ལྷག་པར་དུ་ཉིན་དེར་བོད་པའི་ཆོས་དང་རིག་གཞུང་སྲུང་ཕྱོགས་དང་དར་སྤེལ་ཡོང་བ་ལ་དམིགས་ནས་བོད་པའི་སྲོལ་རྒྱུན་གྱི་བྲོ་དང་གླུ་ལེན་སོགས་ཀྱི་ལམ་ནས་ལྷག་དཀར་སྲུང་བརྩི་ཞུ་མུས་རེད་ཅེས་ཝ་ཎ་བོད་ཀྱི་གཙུག་ལག་སློབ་གྲྭ་ཆེན་མོའི་སློབ་ཟུར་སེར་བྱེས་འབྲིང་རིམ་སློབ་གྲྭའི་དགེ་རྒན་ལྷུན་གྲུབ་རྡོ་རྗེ་ལགས་ནས་གསུང་གི་འདུག། ད་ད་ལྟ་དེ་ལྷག་དཀར་སྲུང་བརྩི་ཞུ་སྟངས་དེ་ང་ཚོ་བཙན་བྱོལ་སྤྱི་ཚོགས་ནང་ཡིན་པ་ཡིན་ན། ལྷག་དཀར་ཉིན་མོ་མི་མང་འདུ་འཛོམས་བྱས་བྱས་ནས་སྒོར་གཞས་འཁྲབ་ཡས་རེད།

དུས་རབས་ཀྱི་འཕེལ་འགྱུར་ཁྲོད་བོད་པའི་ཆོས་དང་རིག་གཞུང་གི་གནས་བབ་ཉག་ཕྲ་བའི་སྐབས་འདིར། སྲོལ་རྒྱུན་གྱི་དུས་ཆེན་ཁག་དང་དེ་བཞིན་ལྷག་དཀར་སོགས་ཀྱི་སྐབས་སུ། མི་རབས་རྒན་པའི་སྣེ་ཁྲིད་འོག་མི་རབས་གསར་པ་ཚོ་ལ་བོད་པའི་ཆོས་དང་རིག་གཞུང་ངོ་སྤྲོད་དང་བརྒྱུད་སྤྲོད་བྱེད་ཐུབ་ན་དགེ་མཚན་ཆེན་པོ་ཡོད་པ་གསུང་གི་འདུག། འདི་ཚོ་ང་ཚོའི་མི་རྒན་པ་ཚོ་གིས་སྣེ་ཁྲིད་བྱས་འདི་འདྲ་ཞིག་བྱེད་ཐུབ་པ་ཡིན་པ་ཡིན་ན། ད་ལྟ་འཚར་ལོངས་བྱེད་བཞིན་པའི་གི་ཕྲུ་གུ་ཚོ་ཡིན་པ་ཡིན་ན་ཡང། ང་ཚོ་བོད་པ་ཟེར་དེ་ལ་རིག་གཞུང

འགྲིག་གི་མ་རེད་ཟེར། ངས་ཞུ་ཐུབ་ཡས་ཤིག་ཡོད་མ་རེད། ད་ང་རང་གི་བསམ་ཚུལ་རྒྱུན་ལྡན་གྱི་ཚོར་སྣང་འདྲ་བོ་ཡོང་བསྡད་ཡག་དེ་ག་རེ་རེད་ཟེར་ལབ་ན། ང་ཚོའི་སྤྱི་ཚོགས་འདི་ད་དེང་སང་ཅིག་ཆབ་སྲིད་ཀྱི་གནས་སྟངས་ཀྱི་དབང་གིས་ཅིག་འཁྲུག་ཆ་འདྲ་བོ་ཧ་ཅང་གི་ཆེན་པོ་ཆགས་ཚར་ཡོད་རེད། ད་ང་རང་གི་བསམ་ཚུལ་བྱས་པ་ཡིན་པ་ཡིན་ན་ཡང། ད་ལྟ་ལྷག་དཀར་ཟེར་དེ་ཅིག་དུས་ཚོད་གལ་ཆེན་པོ་ཞིག་དང། མིས་ད་ཆོལ་ཁ་རིས་མེད་ཀྱི་ཐོག་ནས་དབྱེར་མེད་ཀྱི་ཐོག་ནས། ཅིག་གལ་ཆེན་པོ་ཞིག་བརྩི་བདེ་བའི་དུས་ཚོད་ཡིན་ཏེ་འཛམ་པ་འདིའི་ཉིན་མོ་ལ་རྒན་པ་ཚོ་གིས་སྣེ་ཁྲིད་པའི་ཐོག་ནས། ཨ་ནེ་ཡིས་ཅིག་ང་ཆོལ་ཁ་གི་ཅིག་ཞེན་ཁོག་དང་འཐེན་འཁྱེར་གྱི་བསམ་བློ་ཞིག་ག་འདྲ་ཡང་འདུག་བ། འདིས་ཅིག་ང་ཚོ་གི་རྦད་དེ་ཅིག་རྩ་མེད་བཏང་ཡག་གི་ཆེད་དུ་སྣེ་ཁྲིད་བྱས་ད་ནས་བཟུང་སྟེ་ཆོལ་ཁ་གསུམ་གཅིག་སྒྲིལ་ཡིན། ང་ཚོ་ཕན་ཚུན་ནང་ལོགས་ལ་ཅིག་འགྲན་རྩོད་བཟོ་འདྲ་བོ་དང་ཅིག་འདི་འདྲའི་གི་རྩོད་གླེང་བཟོ་འདྲ་བོ་ཞིག་མེད་ཟེར་བྱས་དེ་འདྲའི་གི་ཅིག་ལས་ཕྱོགས་ཅིག་སྤེལ་བ་ཡིན་པ་ཡིན་ན། འདི་ནས་ང་ཚོས་ཆོལ་ཁ་གསུམ་གྱི་ཅིག་ཆོལ་ཁ་གི་འཐེན་འཁྱེར་འདྲ་བ་ཞིག་དང་ཆོས་ལུགས་ཀྱི་འཐེན་འཁྱེར་མེད་པ་བྱས་ཨཱ་ནི་དངོས་གནས་ཀྱི་ཆོལ་ཁ་གསུམ་རྡོག་རྩ་གཅིག་སྒྲིལ་ཞིག་ཡོང་གི་རེད་བསམ་འདུག་དེ་འདྲའི་གི་གཞི་བཞག་པའི་ཐོག་ནས་ཨཱ་ནི་ང་ཚོ་གི་སྐད་ཡིག་སྲུང་སྐྱོབ་དང་རིག་གཞུང་སྲུང་སྐྱོབ་ཞེས་རིམ་པས་ང་ཚོ་ཅིག་གོམ་པ་མདུན་ནས་ཅིག་སྤོས་པ་ཡིན་པ་ཡིན་ན་ཨཱ་ནི་ད་ལྟ་ང་ཚོའི་གི་ལྷག་དཀར་སྲུང་བརྩི་བྱེད་བསྡད་པའི་གི་དེའི་ལས་འགུལ་སོགས་འདྲ་བ་དེ་ཤུགས་ཆེ་དང་ནུས་པ་ཅིག་སྔར་ལས་ཆེ་ཡང་འདྲ་བ་ཞིག་ཡོང་གི་རེད་བསམ་བསྡད་ཀྱི་འདུག།
ལྷག་དཀར་གྱི་ཉིན་མོ་འདི་བཞིན་བོད་པའི་ཆོས་དང་རིག་གཞུང་སྲུང་སྐྱོབ་བྱ་སའི་སྡིངས་ཆ་གལ་ཆེན་ཞིག་ཡོང་བ་ལ་བོད་པ་མི་རེ་ངོ་རེས་སྡེ་པ་དང་ལུང་ཚན་ལས་མི་རིགས་དང་རྒྱལ་ཁབ་གལ་ཆེ་བ་ཡིན་པ་ཤེས་པའི་ཐོག། སོ་སོ་རང་ཉིད་ལ་འཁྲི་བའི་འགན་འཁྲི་དེ་རྒྱབ་ཏུ་མ་དོར་བར། དུས་ཐོག་ཏུ་སྒྲུབ་དགོས་བསམ་པའི་ཀུན་སློང་དང་བཅས་ལྷག་དཀར་སྲུང་བརྩི་ཞུས་པ་ཡིན་ན་ད་གཟོད་གཞི་ནས་སྡིངས་ཆ་འདི་རྩ་ཆེན་པོ་ཞིག་དང་གལ་ཆེན་པོ་ཞིག་ཆགས་ཐུབ་ངེས་རེད་ཅེས་གསུངས་སོང། དེ་ག་ལྷག་དཀར་སྲུང་བརྩི་ཡིན་ཟེར་བྱས་སྡིངས་ཆ་བསྐྲུན་པ་ཙམ་གྱིས་འགྲིག་གི་ཡོད་མ་རེད། ལྷག་དཀར་སྲུང་བརྩི་བྱེད་མཁན་མི་སོ་སོ་གིས་ད་ཅིག་ཀུན་སློང་ཟེར་གི་མ་རེད་པས་ད་དུ་ཡང་ཆོལ་གསེང་ལ་ངས་ཏན་ཏན་རག་ལས་ཀྱི་རེད་བསམ་འདུག་ད་ང་ཚོའི་གི་ལྷག་དཀར་ཟེར་དེ་སོ་སོའི་མི་རིགས་ཀྱི་སྐད་ཡིག་དང་རིག་གཞུང་དག་གནོད་བྱེད་ཀྱི་རྩ་དོན་འཐབ་རྩོད་ཀྱི་ཅིག་དྲན་གསོ་གཏོང་ཡག་གི་ཉིན་མོ་ཞིག་བསམ་པའི་བསམ་བློ་ཡོད་པའི་ཐོག་ནས་ང་ཚོའི་གི་ཅིག།

མི་ཉམས་རྒྱུན་འཛིན་བྱེད་ཐུབ་པ་དང་ལྷག་པར་དུ་ང་ཚོ་བོད་པའི་གི་རྩ་དོན་འཐབ་རྩོད་དང་དེ་ནང་བཞིན་གྱི་ང་ཚོ་བོད་པ་ཡིན་བསམ་པའི་འདུ་ཤེས་དེ་ཚོ་ཅིག་གི་ཉམས་རྒུད་མེད་པ། གསོན་པོ་གནས་ཐུབ་པ་དང་དེ་ནང་བཞིན་གྱི་ཡང་དེ་ཡང་མི་རབས་ནས་མི་རབས་བར་ཅིག་རྒྱུན་འཛིན་བྱེད་ཐུབ་པའི་དེ་འདྲའི་རླབས་ཆེན་པོ་ཡོང་གི་རེད་བསམ་གྱི་འདུག། ཁོང་གིས་བཙན་བྱོལ་བོད་མིའི་སྤྱི་ཚོགས་ཁྲོད་དྭང་བླངས་ཀྱི་སྒོ་ནས་བོད་སྤྱི་པའི་ལས་དབང་ལ་བསམ་བློ་བཏང་སྟེ་ལྷག་དཀར་སྲུང་བརྩི་ཞུ་རྒྱུས་མཚོན་པའི་ལས་འགུལ་སྤེལ་མཁན་ཚང་མ་ལ་ཐུགས་རྗེ་ཆེ་ཞེས་དང་ཁོང་གི་རེ་བ་ལ། ལྷག་དཀར་གྱི་དུས་ཚོད་རྩ་ཆེན་པོ་འདི་ལ་བོད་པ་ཚང་མས་སྤྱི་ཚོགས་འཆམ་དུས་སུ་དུས་ཚོད་དང་འཚམ་ཞིང། སྤྱི་ཚོགས་ལ་ཁ་ཚ་དགོས་གཏུགས་ཀྱི་ཕན་ཐོགས་ཡོད་པའི་ལས་གཞིའི་ཐོག་ནས་གོམ་པ་རིམ་སྤོས་བྱེད་ཐུབ་ན་ནུས་པ་ཆེ་ཞིང་དགེ་མཚན་ཆེ་བ་ཡོད་རེད་ཅེས་གསུང་གི་འདུག།
ང་རང་གི་བསམ་ཚུལ་ཞུས་པ་ཡིན་པ་ཡིན་ན། དེང་སང་ང་ཚོ་གི་ལྷག་དཀར་སྲུང་བརྩི་བྱེད་སྟངས་དེ་ངས་མཐའ་གཅིག་ཏུ་འགྲིག་ཡོད་རེད་འགྲིག་ཡོད་མ་རེད་ཞུ་དགོས་གལ་ཡོད་མ་རེད། འདི་ནས་ཅིག་གོ་སྐབས་དུ་བཟུང་བྱས་ལྷག་དཀར་སྲུང་བརྩི་བྱེད་སྟངས་ཐད་ལ་ཅིག། ལས་འགུལ་འདྲ་དང་འདྲ་མིན་སྣ་ཚོགས་ཤིག་སྤེལ་ཏེ་ངས་ཡོད་རེད་བྱས་ཙང་ངེད་ཀྱི་གོ་སྐབས་དེ་བཟུང་བྱས་འདི་འདྲའི་གི་འགན་ཁུར་བྱས་སྣེ་ཁྲིད་གནང་མཁན་ཚང་མ་ལ་དང་པོ་ངེད་ཀྱིས་ཐུགས་རྗེ་ཆེ་ཞེས་ཞུ་བ་ཡིན། དེ་མཉམ་དུ་ད་ང་རང་གིས་བསམ་ཚུལ་འདྲ་བོ་ཞིག་ཞུས་པ་ཡིན་པ་ཡིན་ན། གོང་ལ་ཞུས་པ་ནང་བཞིན་ང་ཚོའི་སྤྱི་ཚོགས་དེ་ད་ལྟ་འཁྲུག་ཆ་དོད་པོ་ཞེ་པོ་ཞིག་ཆགས་བསྡད་ཡོད་རེད། འདི་ཡི་གི་འཁྲུག་ཆ་དང་ནང་ལོགས་ཕན་ཚུན་ལ་འགལ་ཟླ་མེད་པའི་མི་ཡོང་བའི་གི་ཅིག་ང་ཚོས་གོམ་པ་དང་པོ་རྒྱག་དགོས་ཡས་དེ། ཆོལ་ཁ་དང་ཆོས་ལུགས་ཀྱི་ཕན་ཚུན་གྱི་འཐེན་འཁྱེར་དང་གཅིག་ལ་གཅིག་གིས་ཅིག་སྡང་སེམས་སོགས་དེ་དེ་རྦད་དེ་རྩ་མེད་བཟོས་བྱས། ང་ཚོའི་ནང་ལོགས་ལ་ཅིག། མི་རིགས་གཅིག་ཡིན། ཨ་ནི། བོད་རིགས་སྤུན་ཟླ་གི་འདུ་ཤེས་དེ་ཅིག། སྲ་བརྟན་དུ་ཅིག་སྟོབས་ཤུགས་ཆེར་བཏང་བ་ཡིན་པ་ཡིན་ན། དེའི་རྗེས་ལ་ནི་ང་ཚོ་གི། སྐད་ཡིག་དང་ད་ང་ཚོ་གི་རིག་གཞུང་དང། ཨ་ནི་ད་ང་ཚོ་གི་ལེགས་བྱང་དང་འདི་ཚོ་རིམ་པས་ཀྱིས་རྒྱུན་འཛིན་དང་ལག་བསྟར་དེ་འདྲས་བྱས་པ་ཡིན་པ་ཡིན་ན། ད་དོན་ངོ་མའི་གི་ལྷག་དཀར་སྲུང་བརྩི་བྱས་ཏེ་ཏན་ཏན་གྱི་ཆགས་ཀྱི་རེད་བསམ་གི་འདུག་དེ་ཡང་ཅིག་ད་ལྟ་སྤྱི་ཚོགས་ནང་ལོགས་ཅིག་འགན་ལེན་མཁན་མི་རབས་རྒན་པ་ཚོས་ཀྱིས་འགན་ཅིག་འགན་འདྲ་བ་ཞིག་བཞེས་ཅིག་འདི་འདྲ་ཞིག་ལག་བསྟར་ཞིག་བྱས་པ་ཡིན་པ་ཡིན་ན་འདི་ལ་ཁ་མིག་ཡར་ལྟ་བྱས་ཅིག་གཞོན་སྐྱེས་ཚོ་ཡང་ཅིག་ཁོང་ཚོ་གི་རྗེས་སུ་འབྲངས་བྱས་ཨ་ནི་ང་ཚོ་གི་ལྷག་དཀར་སྲུང་བརྩི་དེ་རིམ་པས་བྱས་པ་ཡིན་པ་ཡིན་ན་ཅིག་དོན་སྙིང་ལྡན་པ་བཟོ་འདྲ་བ་ཅིག་ཡོང་གི་རེད་བསམ་གི་འདུག།
སྤྱིར་བཏང་བཙན་བྱོལ་བོད་མིའི་སྤྱི་ཚོགས་ཁྲོད་རིང་མོ་ཞིག་ནས་རེས་གཟའ་ལྷག་པའི་ཉིན་རླུང་རྟ་དར་འཛུགས་དང་བསང་བསྲེགས་ཤིང། དཀར་ཟས་ལ་བསྟེན་པ་སོགས་བྱེད་མུས་ཡིན་ཀྱང་དམིགས་བསལ་ལྷག་དཀར་ཞེས་མིང་འབོད་དང་དེ་བཞིན་གཞས་ཞབས་བྲོ་སོགས་འཁྲབ་སྲོལ་མི་འདུག་ཀྱང་རིམ་གྱིས་ཡར་རྒྱས་ཕྱིན་ཏེ། ལྷག་དཀར་ཞེས་བཙན་བྱོལ་བོད་མིའི་ས་གནས་ཕལ་ཆེ་བའི་ནང་དར་སྲོལ་ཆེན་པོ་བྱེད་ཀྱིན་འདུག་པ་མ་ཟད། ཉིན་དེ་སྔ་དང་མི་འདྲ་བར་གཞོན་སྐྱེས་མང་པོ་ཞིག་མཉམ་ཞུགས་ཀྱིས་བོད་པའི་སྲོལ་རྒྱུན་གྱི་གཞས་དང་ཞབས་བྲོ་འཁྲབ་པ་བོད་སྐད་གཙང་མ་ཤོད་ཐབས་ལ་འབད་པ། བོད་ཆས་གཙང་མ་གྱོན་པ། བོད་ཀྱི་སྲོལ་རྒྱུན་གྱི་ཁ་ཟས་ལ་རོལ་བ་སོགས་བྱེད་ཀྱི་ཡོད་པ་རེད་འདུག་སྡེ་ར་དུན་བདེ་སྐྱིད་གླིང་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་བློ་བཟང་ནས།